ད་ལྟའི་སྐབས་ཚེ་དེ་སོང་ལ་སྟོང་པའི་ཡུལ་ན་ད་ག་རེ་སོང་ན་ང་ས་གདགས་གཞི་གདགས་གཞི་ཟེར་ཏེ་གཞི་གཅིག་ནས་ཐ་སྙད་བྱེད་པའི་གཞི་དང་གདགས་གཞི་ཟེར་ཏེ་རྣམ་པར་འཇོག་པའི་གཞི་མ་གཏོགས་ཡོད་མི་རུང་བ་དེ་ས་ང་ས་ག་རེ་ཞིག་པའི་ན། འཇམ་དབྱངས་དགའ་བའི་བློ་གྲོས་ཀྱིས་འཇམ་དབྱངས་དགའ་བའི་བློ་གྲོས་ཀྱིས་ལྟ་བ་དེ་ན་དེ་འབྱུང་བ་གདགས་གཞི་ཟེར་ཏེ་ནས་ཐོག་མ་ཉིད་ནས་དེ་ཡི་དེ་གདགས་གཞི་རེད་དེ་ཡི་དེ་གདགས་གཞི་རེད་ཟེར་དེ་ཀ་བའི་གདགས་གཞི་རེད་དེ་བུམ་པའི་གདགས་གཞི་རེད་ཟེར་ནས་ཐོག་མ་ནས་དོང་ཁྲུ་འགྲམ་དེ་རྒྱབ་ནས་བཞག་ཟེར་ཡ་གཅིག་ཡོད་ཡ་མ་རེད།

གང་གི་ལྟར་ན་འདི་གཉིས་བདེན་དེ་ཡང་ཤིན་ཏུ་དཀའ་བར་གནས། གང་གི་ལྟར་ན་དེ་གཉིས་པོ་དེ་རྣམ་དཔྱོད་དང་དཔྱད་བྱ་གཉིས་པོ་དེ་བདེན་པ་ཡིན་པ་དེ་ཡང་ཤིན་ཏུ་དཀའ་བའི་གནས་རེད་དེ་བཞག་ས་ཡོད་མ་རེད། གལ་ཏེ་ཤེས་དབང་ལས་དོན་གྲུབ། ཤེས་ཡོད་ཉིད་ལ་རྟེན་ཅི་ཡོད། ཤེས་པ་དེ་དབང་པོ་ལ་བརྟེན་ནས་དོན་གྲུབ་པ་ཡིན་པ་ཡིན་ན། ཤེས་པ་ཡོད་པ་ཉིད་ལ་ཡང་དེ་ནི་རྟེན་ག་རེ་ཡོད། ཤེས་པ་ཁོ་རང་ཡོད་པ་དེ་ལ་ཡང་རྟེན་ག་རེ་ཡོད།

དེ་སོང་ང་ཚོ་བུམ་འཛིན་རྟོག་པ་ལ་བརྟེན་ནས་བུམ་པ་བཞག་དགོས་རེད་བུམ་པ་ལ་བརྟེན་ནས་ནི་བུམ་འཛིན་རྟོག་པ་བཞག་དགོས་རེད་མ་གཏོགས་ཁོ་གཉིས་གཅིག་ལ་མ་ལྟོས་པ་ལ་གཅིག་བཞག་ཡ་གཅིག་ཡོད་མ་རེད་པ་བུམ་པ་རང་རྐྱ་ཚུགས་ཐུབ་ཡོད་མ་རེད་པ་དེ་ན་བུམ་པ་ཡིན་ན་བུམ་པ་དེ་ཡོད་ཟེར་སོང་ན་ཡོད་ན་ཚད་མའི་དམིགས་དགོས་རེད་ཚད་མས་དམིགས་ཟེར་ན་ཚད་མ་གཅིག་ཡོད་དགོས་ཀྱི་རེད་བ་ཁོ་རྟོགས་བྱེད་ཀྱི་ཚད་མ་གཅིག་ཡོད་དགོས་རེད་ཚད་མ་དེའི་དབང་གིས་ཁོ་ཡོད་པ་བཞག་རེད་བ་ད་བུམ་པ

གལ་ཏེ་བུ་མེད་ཕ་མིན་ན་བུ་ཉིད་གང་ལས་བྱུང་བ་ཡིན། དེ་ནས་བུ་མེད་པ་ཅན་ཕ་མེད་པ་ཡིན་ན་བུ་དེ་ག་རེ་ལ་བརྟེན་ནས་བྱུང་བ་ཡིན། ཕ་མེད་པར་ནི་བུ་མེད་པ་དེ་བཞིན་དེ་གཉིས་མེད་པ་ཉིད། བུ་ཟེར་ཡས་དེ་ཡང་ཕ་ལ་བརྟེན་ནས་འཇོག་དགོས་ཡོད་ཀྱི་རེད། ཕ་ཟེར་ཡས་དེ་ཡང་བུ་ལ་བརྟེན་ནས་འཇོག་དགོས་རེད་མ་གཏོགས་ཐོག་མ་ནས་ཁོ་བུ་དེ་གི་ཕ་རེད་ཟེར་གྱི་མ་རེད་བ་བུ་དེ་གི་ཕ་འཇོག་པ་དེ་ཡང་བུ་ཁོ་རང་སྐྱེས་སོ་ལ་ནི་ཁོ་བུ་དེ་གི་ཕ་ཟེར་ནས་བཞག་པ་རེད་མ་གཏོགས་བུ་དེ་མ་སྐྱེས་གོང་དུ་བུ་དེ་གི་ཕ་ཟེར་གྱི་མ་རེད་བ། བུ་ཟེར་ཡས་དེ་ཡང་ཕ་དེ་ལ་བཞག་པ་ཞིག་རེད་བ་དེ་ཡིན་ཙང་ཁོ་གཉིས་གཉིས་པོ་དེ་སྔ་ཕྱི་རིམ་ཅན་དུ་གྲུབ་པ་ཡང་རེད་མི་འདུག་དུས་མཉམ་དུ་གྲུབ་པ་ཡང་རེད་མི་འདུག་དེ་ཡིན་ཙང་གཉིས་ཀ་ཕན་ཚུན་མེད་པ་ཆགས་འགྲོ་གི་རེད་ཟེར། ཕ་མེད་པ་ནི་བུ་མེད་པ་དེ་སྤྱི་དེ་ཉིད་མེད་པ་ཉིད་ཟེར་རྒྱུ་ཡིན་པ་རེད། མྱང་གུ་གསར་པའི་ལས་ཀྱིས་ཤི་གསར་པའི་དེ་ཉིད་ཅི་རྟོགས་ཞེས་ཟེར་མྱང་གུ་གསར་པ་ལ་དེ་ནི་ཤི་བ་ཡིན་ས་གསར་པའི་ཡོད་ཟེར་ནས་ལོབས་པ་རེད། མྱང་གུའི་རྒྱུ་ཡིན་ས་གསར་པའི་ཡོད་ཟེར་ནས་ཁས་ལེན་པ་རེད། ཤི་བྱ་ལས་ཀྱིས་ཤི་པ་ཡིན་ཟེར་ཤི་བྱ་ལ་དེ་ནི་སྐྱིད་པ་ཡིན་ས་སྐྱིད་པ་བཞག་པ་རེད། དེ་ཡོད་པ་ནི་ཅིས་མི་རྟོགས། དེ་ཡོད་པ་དེ་ཡང་གོང་གི་རྟོགས་རྒོད་རེད་གོང་གིས་རྟོགས་ཐུབ་མ་རེད། ཉོན་གོ་ལའི་གཞི་ཤེས་པ་ཡི་ས་པའི་ཡུལ་གྱི་རྟོགས་འགྱུར་ན། ཉོན་གོ་ལའི་གཞི་ཤེས་པ་ཡི་ས་པའི་ཡུལ་ཟེར་ན་དཔེར་ན་ཉོན་གོ་མ་སྐྱེས་པའི་ཚེ་ནས་ཁོ་ལ་ས་པས་ཟིན་ནས་ཡོད་ནས་རྟོགས་ཡས་ཡོད་མ་རེད་བ་ཁོ་ཉོན་གོ་ལ་དེ་ནས་བཞག་གོ་རེད་མ་གཏོགས་ས་པས་ཟིན་ཡིན་དེ་ཉོན་གོ་གི་རྒྱུ་རེད་བ། ཉོན་གོ་གི་ས་པས་ཉོན་གོ་ཅི་སྐྱེས་ཟིན་ནས་ལོག་པ་ཡི་ས་ཁོ་ཉོན་གོ་མ་སྐྱེས་པ་ཡིན་ན་ཉོན་གོ་ངོས་འཛིན་མ་བྱས་ན་ཉོན་གོ་ཡི་རྒྱུ་ངོས་འཛིན་བྱས་ཡོད་མ་རེད་བ། ཉོན་གོ་ཡི་རྒྱུ་ངོས་འཛིན་བྱས་དེ་ཉོན་གོ་ངོས་འཛིན་བྱས་གོ་རེད་བ། ངས་མྱུ་གུ་དེ་ངོས་འཛིན་བྱས་ཏེ་ཡང་མྱུ་གུ་དེ་ངོས་འཛིན་བྱེད་དགོས་རེད་བ་ས་བོན་ཡོད་ཅེས་རྟོགས་འགྱུར་ན་གང་ཕྱིར་ཤེས་བྱ་དེ་རྟོགས་པ་ཤེས་པ་ཡོད་ཉིད་གང་ལས་རྟོགས་ཟེར། གང་ཕྱིར་ཤེས་བྱ་རྟོགས་པའི་ཤེས་པ་དེ་ག་བ་ཡོད་རེད་ཟེར་ཤེས་པ་གང་རང་ག་བ་རྟོགས་རེད་ཟེར་གང་ལས་རྟོགས་རེ་ཞིག་འཇིག་རྟེན་མངོན་སུམ་གྱིས་རྒྱུ་རྣམས་ཐམས་ཅད་མཐོང་བ་ཡིན་ཟེར། པདྨའི་སྡོང་བུ་སོགས་དབྱེ་ནི་རྒྱུ་ཡི་དབྱེ་བས་བསྐྱེད་པ་ཡིན་ཟེར་རེ་ཞིག་ཟེར་གྱི་འདུག་ད་དེ་ཡིན་པ་རེད་རེ་ཞིག་འཇིག་རྟེན་གྱི་མངོན་སུམ་དུ་རྒྱུ་རྣམས་ཐམས་ཅད་ནི་མཐོང་གི་འདུག་མ

པདྨའི་སྡོང་བུ་གྱི་དབྱེ་བ་ཇི་སྙེད་ཡོད་པ་ལ་སོགས་པ་དང། ད་ག་ནང་བཞིན་བྱས་བྱས་ནས། རྒྱུ་རྣམ་གྲངས་མཐའ་ཡས་པ་མང་པོ་ཡོད་པ་དེ་ཡང་རང་གི་རྒྱུ་སྔ་མ་ལ་ལྟོས་ནས་བཞག་པ་གཅིག་མ་གཏོགས་རང་གི་རྒྱུ་སྔ་མ་ལ་མ་ལྟོས་པའི་ཆ་ནས་ཁོ། ཐོག་མ་ཉིད་ནས་ཁོ་རང་རྒྱུ་ཡིན་ཞེས་པ་གཅིག་ཡོད་མ་རེད། སྔར་གྱི་རྒྱུ་དབྱེ་ཉིད་ལས་སོ། ཅི་ཕྱིར་རྒྱུ་ཡིས་འབྲས་སྐྱེད་ནུས། ཅི་ཡི་ཕྱིར་ན་ཨ་ནི་རྒྱུ་ཡིས་འབྲས་བུ་ག་འདྲ་ཞིག་སྐྱེད་ནུས་ཀྱི་རེད་ཟེར་སྔར་གྱི་རྒྱུ་ཡི་མཐུ་ཉིད་ལས་སྔར་གྱི་རྒྱུ་ཡི་མཐུ་མེད་པ་ཡིན་ན་རྒྱུ་ཡིས་འབྲས་བུ་སྐྱེད་ཡས་ཡོད་མ་རེད་བ། དབང་ཕྱུག་འགྲོ་བའི་རྒྱུ་ཡིན་ན་རེ་ཞིག་དབང་ཕྱུག་གང་ཡིན་སྨྲོས་ཟེར་ད་དེ། ལྷ་དབང་ཕྱུག་འཇིག་རྟེན་གྱི་བྱེད་པ་པོ་ཡིན་ཟེར་མཁན་དེ་ལ་བཀག་པ་ཡིན་པ་རེད་ད་དེ་ཡིན་ཟེར། ད་ལྟ་དེ་ཡི་བཀག་ཚུལ་དེ་ནི་ལ་འཕྲོས་ཀྱི་མེད། རྒྱུ་དང་འབྲས་བུ་རྣམ་པར་དཔྱད་པ་དེ་ཡིས་ཟེར་ན་ཨ་ནི་གཉིས་ཀྱིས་མེད་པ་ཡིན་ཟེར། ལྷ་དབང་ཕྱུག།

འོན་ཀྱང་ས་སོགས་དུ་མ་དང་མི་རྟག་གཡོ་མེད་ལྷ་མིན་ཞིང་ཟེར་ད་དཔེར་ན་དེ་མ་རེད་ཟེར་འབྱུང་བ་བཞི་འདུས་པའི་བདག་ཉིད་མ་རེད་ཟེར་ས་སོགས་དུ་མ་དང་མི་རྟག་གཡོ་མེད་ཟེར་ས་ལ་སོགས་པ་འབྱུང་བ་འདུས་པ་ཡང་མ་ཡིན་པ་མི་རྟག་པ་ཡང་མ་ཡིན་པ་གཡོ་བ་མེད་ཁྱེད་ཀྱིས་ལྷ་གཅིག་རེད་ཟེར་གྱི་འདུག་ན་ག་རེ་ཟ་ལྷ་མིན་ཞིང་ཟེར་འགོམ་བྱ་ཉིད་དང་མི་གཙང་བས་དེ་ནི་དབང་ཕྱུག་ཉིད་མ་ཡིན་ཟེར་འོ་དེ་འདྲ་རེད་དེ་ནི།

བསམ་མིན་པ་ཡི་བྱེད་པོ་ཡང་བསམ་མིན་བརྗོད་པས་ཅི་ཞིག་བྱ། ད་བསམ་པ་རྩ་བ་ནས་མེད་ཁྱེད་ཀྱིས་འཇིག་རྟེན་བྱེད་པ་པོ་ཅིག་འདོད་པ་ཡིན་ན། ཁོ་བསམ་པ་ཡོད་མ་རེད་སོ། བསམ་པ་མེད་པ་ཡིན་ཙང་ཁོ་འཇིག་རྟེན་བྱེད་པ་པོ་ཡིན་ཟེར་ནས་བརྗོད་ནས་དགོས་པ་གང་ཡང་མི་འདུག་འཇིག་རྟེན་བྱེད་པ་པོ་རེད་ཟེར་ནས་བརྗོད་ནས་གང་ཡང་མི་འདུག་ཁོ་ལ་བསམ་པ་ནི་ཡོད་མ་རེད། དེས་བསྐྱེད་འདོད་པ་གང་ཞིག་ཡིན་དེ་ན། བདག་ན་དེ་དང་ས་སོང་དང། ཁོ་གིས་འབྲས་བུ་བསྐྱེད་པར་འདོད་པ་རེད། འབྲས་བུ་བསྐྱེད་པར་འདོད་པ་དེ་འཇིག་རྟེན་ཐམས་ཅད་སྒང་ག་བསྐྱེད་པར་བྱས་པ་རེད་དེ། བདག་ཟེར་མཁན་དེ་རེད། བདག་ནི་དེ་དང་ས་སོགས་དང་དབང་ཕྱུག་ངོ་བོའང་རྟག་མིན་ནམ། དེ་ས་ས་ལ་སོགས་པ་འབྱུང་བ་གྱི་བདག་ཉིད་ནི་རེད་ཡ་མ་རེད་བ་འབྱུང་བ་གྱི་བདག་ཉིད་དང། ཡང་ན་ནི་དབང་ཕྱུག་གི་ངོ་བོ་དེ་རྟག་པ་མ་རེད་པས་ཁྱེད་རང་གི་རྟག་པ་ཁས་བླངས་པ་མ་རེད་པས། ཤེས་པ་ཤེས་བྱ་ལས་སྐྱེ་དང་ཐོག་མེད་བདེ་སྡུག་ལས་ལས་ཡིན་ཟེར་ད་ཤེས་པ་ཟེར་མཁན་དེ་ཤེས་བྱ་ལ་བརྟེན་ནས་སྐྱེས་དབང་ཕྱུག་ཟེར་མཁན་དེ་ནི་ཤེས་རིག་གི་སྐྱེས་བུ་ཟེར་ཤེས་པ་ཡིན་པ། རིག་པ་ཡིན་པ་སྐྱེས་བུ་ཡིན་པ་དེ་འདྲ་ཞིག་འདོད་གོ་རེད་བ། དེ་ཡིན་ཙང་ནི་རྟག་པ་ཡི་འདོད་གོ་རེད་བ་ཁོ་རྟག་པ་འདོད་གོ་རེད་རྟག་པ་འདོད་ཀྱི་ཡོད་པས་ནི་ཨ་ནི། དེ་ལྟ་བུ་ཤེས་པ་དེ་ཡིན་ན་ཤེས་བྱ་ལས་སྐྱེས་པ་མ་རེད་པས། ཤེས་བྱ་ལས་སྐྱེས་པ་མ་རེད་བས་ཁོ་རྟག་པ་རང་བྱུང་རྟག་པ་རང་བྱུང་རེད་བ། ཐོག་མེད་ཀྱི་བདེ་སྡུག་དེ་ཡང་ག་བ་ལ་བརྟེན་ནས་བྱུང་བ་ཞིག་རེད་ཟེར། ཐོག་མེད་བདེ་སྡུག་དེ་ལས་ལ་བརྟེན་ནས་སྐྱེས་པ་རེད་མ་གཏོགས་དབང་ཕྱུག་གིས་བཟོས་པ་མ་རེད། དེ་ཡིན་པས་དེ་ཡིས་གང་ཞིག་བསྐྱེད་པ་སྨྲོས། དེ་ནི་དབང་ཕྱུག་གིས་བདེ་སྡུག་ལ་སོགས་པ་ཚང་མ་ཐམས་ཅད་ག་འདྲ་ཞིག་བསྐྱེད་པ་རེད་དེ་སྨྲོས་ཤིག། རྒྱུ་ལ་ཐོག་མ་མེད་ཡིན་ན། འབྲས་བུ་ཐོག་མ་ག་ལ་ཡོད། རྒྱུ་ལ་ཐོག་མ་ཡོད་མ་རེད། ཐོག་མེད་བདེ་སྡུག་ལ་སོགས་པ། རྒྱུ་ལས་སྐྱེས་རྒྱུ་དེ་ཡང་རྒྱུ་ལས་སྐྱེས། ལས་དེ་ཡང་ལས་སྔ་མ་ལས་སྐྱེས། འོ་འདུག་སེ་སྐྱེས་པ་ཡིན་ཙང་རྒྱུ་ལ་ཐོག་མ། དེ་ནས་ཐོབ་པ་རེད་ཟེར་གྱི་རྒྱུ་གཅིག་ཡང་ཡོད་མ་རེད། དེ་མེད་པ་ཡིན་ཙང་འབྲས་བུ་དེ་ཡང་ཐོག་མ་འགོ་དེ་ནས་ཚུགས་པ་རེད་ཟེར་གྱི་མཛུབ་གུ་འཛུགས་ཡས་ཡོད་མ་རེད། རྒྱུ་ལ་ཐོག་མ་མེད་པ་ཡིན་ཙང་འབྲས་བུ་དེ་ཡང་ཐོག་མ་ཡོད་མ་རེད། དཔེར་ན། ག་རེ་ཟེར་དགོས་ཡིན་ན། བཞི་བརྒྱ་པ་དེ་ནས་གསུངས་འདུག་བ་གང་ཚེ་འབྲས་བུ་གཅིག་གིའང། གང་ཚེ་འབྲས་བུ་གཅིག་གི་ཡང། རྒྱུ་ལ་ཐོག་མ། རྒྱུ་ལ་ཐོག་མ། སྣང་མིན་པ། ཟེར་གྱི་འདུག་བ། རྒྱུ་ལ་ཐོག་མ་སྣང་མིན་པ། རྒྱུ་ལ་ཐོག་མ། ཡོད་པ་མ་རེད། འབྲས་བུ་གང་དང་གང་ཡིན་ན་ཡང་འབྲས་བུ་གཅིག་ངོས་བཟུང་ཚར་རེ་ཤོག་དེ་ཁོ་ཡི་རྒྱུ་ཐོག་མ་དེ་ལས་ཐོབ་པ་ཡིན་ཟེར་གྱི། ངོས་འཛིན་བྱེད་ཀྱི་ཡོད་མ་རེད། དེ་མེད་པ་ཡིན་ཙང་འབྲས་བུ་ཁོ་རང་ལ་ཡང་ཐོག་མ་ངོས་འཛིན་བྱེད་ཡོད་མ་རེད། རྒྱུ་ལ་ཐོག་མ་ཡོད་པ་ཡིན་ན་འབྲས་བུ་དེ་ལའང་ཐོག་མ་ཡོད་དགོས་ཀྱི་རེད་ཐོག་མ་དེ་ལས་ཐོབ་པ་ཡིན་ཟེར་ཡོད་དགོས་ཀྱི་རེད་དེ་རྩ་བ་ནས་ཡོད་མ་རེད། རྟག་ཏུ་ཅི་ཕྱིར་བྱེད་མིན་ཏེ་དེ་ནི་གཞན་ལ་ལྟོས་པ་མིན། རྟག་ཏུ་ཅི་ཡི་ཕྱིར་ན་བྱེད་པ་པོ་མ་ཡིན་ཏེ་དེ་ནི་གཞན་ལ་ལྟོས་པ་མིན། དབང་ཕྱུག་དེ་ནི་གཞན་ལ་ལྟོས་པ་མེད་པ་ཞིག་ནི་ཇི་སྟེ་ཐམས་ཅད་བྱེད་ཐུབ་གོ། དེས་བྱས་མིན་གཞན་ཡོད་མིན་ན་དེ་བྱེད་པ་པོ་མ་རེད། གཞན་ཡོད་པ་མ་རེད་ཟེར་གྱི་ན་དེས་འདི་གང་ལ་ལྟོས་པར་འགྱུར་ཟེར་དེ་ག་རེ་ལ་ལྟོས་ནས་བྱུང་བ་རེད་ཟེར། གལ་ཏེ་ལྟོས་ན་ཚོགས་པ་ཉིད་རྒྱུ་ཡིན་འགྱུར་གྱི་དབང་ཕྱུག་མིན་ཟེར་གཞན་ལ་ལྟོས་ནས་བྱུང་བ་ཡིན་ན་དེ་ནི། ལྟོས་ས་དེ་རྒྱུ་རེད་མ་གཏོགས་དེ་དབང་ཕྱུག་རྒྱུ་མ་རེད་ཟེར། ཚོགས་ན་མི་སྐྱེ་དབང་མེད་ཅིང་ཟེར། རྒྱུ་རྐྱེན་ཚང་མ་ཐམས་ཅད་ཚོགས་སོང་ན་དབང་ཕྱུག་མེད་ནའང་སྐྱེ་གི་རེད།

རྣམ་འགྱུར་ཆགས་འགྲོ་བ་རེད་ཟེར། དང་པོ། ཆ་སྙོམས་སུ་གནས་པ་དེ་ཡིན་ན་རང་བཞིན་གཅིག་པུ་རེད་མ་གཏོགས་རྣམ་འགྱུར་རེད་ཡོད་མ་རེད་ཟེར། ཆ་མི་སྙོམས་པར་གྱུར་པ་དེ་ཡིན་ན་རྣམ་འགྱུར་རེད་པ་རེད་ཟེར། མི་མཉམ་འགྲོ་བ་ཡིན་པར་བརྗོད་ཟེར་གྱི་ཡིན་པས། གཅིག་ལ་རང་བཞིན་གསུམ་ཉིད་ནི་རིགས་མིན་དེས་ན་དེ་ཡོད་མིན་ཟེར། གཅིག་ལ་རང་བཞིན་གསུམ་ཉིད་ནི་ཟེར་འབྲས་བུ་གཅིག་ལ་ནི་རང་བཞིན་གསུམ། རྡུལ་མུན་སྙིང་སྟོབས་གསུམ་ཆ་སྙོམས་པ་དེ་གསུམ་ཉིད་ནི་གནས་པ་དེ་རིགས་པ་མ་རེད་ཟེར་དེ་རིགས་པ་དང་འགལ་བ་རེད། དེས་ན་དེ་ཡོད་མིན་ཟེར་དེ་སྤྱི་གཙོ་བོ་དེ་ཡོད་པ་མ་རེད། དེ་བཞིན་ཡོན་ཏན་ཡོད་མིན་ཏེ་དེ་ཡང་སོ་སོར་རྣམ་གསུམ་ཕྱིར་རོ། ཡོན་ཏན་ཡོད་མ་རེད། གལ་སྲིད་ཡོད་པ་ཡིན་ན། ཡོན་ཏན་རེ་རེ་ལ་ཡང་སྤྱི་གཙོ་བོ་དེ་རེ་རེ་རེ་རེ་བྱས་བྱས་ནས་རྣམ་པ་གསུམ་ལ་ཆགས་ཅི་ཞིག་འདུག་གོ་ཅི་གི་རེད། ཡང་སྤྱི་གཙོ་བོ་ནི་ཆ་མེད་ཆ་མེད་དུ་འདོད་ཀྱི་ཡོད་རེད། ཡོན་ཏན་མེད་ན་སྒྲ་སོགས་ཀྱང་ཡོད་ཉིད་ཤིན་ཏུ་རྒྱང་རིང་འགྱུར་ཟེར། ད་ཡོན་ཏན་མེད་པ་ཡིན་ན་སྒྲ་ལ་སོགས་པ་དེ་ཚོ་གོ་གི་དེ་ཡོང་གི་མ་རེད།